ཞུ་ནས་ངས་དེ་རིང་གི་ལས་རིམ་ཁག་ངོ་སྤྲོད་བྱེད་རྒྱུ་ཡིན། དེ་རིང་གི་ལས་རིམ་ཁག་གི་ཐོག་མར་གོང་ས་རྒྱལ་བ་རིན་པོ་ཆེ་མཆོག་གིས་འཛམ་གླིང་ཞི་བདེར་བཀོད་རྒྱུར་སེམས་ཀྱི་ཞི་བདེ་དགོས་གལ་ཆེ་བ་ལས། ཕྱིའི་གོ་མཚོན་བཀག་སྡོམ་བྱས་པ་ཙམ་གྱིས་ཞི་བདེ་ཡོང་རྒྱུར་ངེས་པ་མེད་ཅེས་རྒྱལ་སྤྱིའི་ནང་པའི་ཚོགས་ཆེན་ཐོག་བཀའ་སློབ་སྩལ་ཡོད་པའི་གནས་ཚུལ་དང་བཅས་དེ་རིང་གི་གསར་འགྱུར་ཁག་ཅིག་དང། དེའི་རྗེས་ས་གནས་ནས་བཏང་བའི་གནས་ཚུལ་ཞིག་ཡོད། རྒྱ་གར་ནང་ཡར་ཐོན་རྒྱལ་ཁབ་ཉི་ཤུ་གི་ཚོགས་འདུ་སྐོང་བཞིན་པ་གི་ཐོག་བོད་དོན་གླེང་སློང་བྱེད་དགོས་པ་དང་རྒྱ་ནག་གཞུང་གིས་བོད་མིའི་ངོ་བོ་རྩ་གཏོར་གཏོང་བཞིན་པར་ངོ་རྒོལ་གྱི་ལས་འགུལ་ཟིག་ལྡི་ལི་བོད་སྒར་བསམ་ཡས་གླིང་དུ་སྤེལ་ཡོད་པ།
མཇུག་ཏུ་ཉིས་སྟོང་ཉེར་གཉིས་ལོའི་བོད་རང་སྐྱོང་ལྗོངས་ཀྱི་སྦྲུམ་མ་དང་བྱིས་པ་འཆི་སྐྱོན་གྱི་གྲངས་ཚད་དེ་རྒྱ་ནག་རྒྱལ་ཡོངས་ཀྱི་ཆ་སྙོམས་གྲངས་ཚད་ལས་ཧ་ཅང་མཐོན་པོར་སླེབས་ཡོད་པ་དེས་བོད་མིར་འདྲ་མཉམ་གྱི་ཐོབ་ཐང་དང་མཐུན་རྐྱེན་མེད་པ་བསྟན་ཡོད་སྐོར་གྱི་གནས་ཚུལ་དང་བཅས་དེ་རིང་གི་ལས་རིམ་ཁག་ལ་རིམ་བཞིན་གསན་རོགས་ཞུ། གསན་མཁན་རྣམ་པ་ང་རྡོ་རྗེ་མཚོ་ཡིན་ཐོག་མར་གསར་འགྱུར་བྱེད་རྒྱུ། འཛམ་བུ་གླིང་ཞི་བདེར་བཀོད་རྒྱུར་སེམས་ཀྱི་ཞི་བདེའི་དགོས་གལ་ཆེ་བ་ལས་ཕྱིའི་གོ་མཚོན་བཀག་སྡོམ་བྱས་པ་ཙམ་གྱིས་ཞི་བདེ་ཡོང་རྒྱུར་ངེས་པ་མེད་ཅེས ྋགོང་ས ྋརྒྱལ་བ་རིན་པོ་ཆེ་མཆོག་གིས་རྒྱལ་སྤྱིའི་ནང་པའི་ཚོགས་ཆེན་ཐོག་དྲ་ལམ་བརྒྱུད་བཀའ་སློབ་སྩལ་ཡོད་པ་རེད།

ཕྱི་ཚེས་བརྒྱད་ཉིན་ཨ་རིའི་ནིའུ་ཡོག་མངའ་སྡེའི་ཨེ་ཏི་ཀ་གྲོང་ཁྱེར་ནང ྋགོང་ས ྋསྐྱབས་མགོན་རྒྱལ་བ་རིན་པོ་ཆེ་མཆོག་གི་མཚན་གནས་རྗེས་དྲན་གྱི་དཔེ་མཛོད་ཁང་དང་ཤེས་ཡོན་ལྟེ་གནས་ཁང་དབུ་འབྱེད་ཀྱི་མཛད་སྒོ་དེའི་ཐོག ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་དྲ་བརྙན་བརྒྱུད་བཀའ་སློབ་གནང་བའི་ནང་ཨ་མི་རི་ཀར་ནང་ཆོས་འགྲེལ་བཤད་ལ་དོ་སྣང་བྱེད་མཁན་ཇེ་མང་དུ་འགྲོ་བཞིན་པའི་རྣམ་པ་འདུག་ནང་ཆོས་ནི་འདོན་པ་འདོན་རྒྱུ་ཙམ་མིན་པར་ཐོས་བསམ་སྒོམ་གསུམ་གྱི་ཉམས་ལེན་གནང་རྒྱུ་གལ་ཆེན་ཡིན་པའི

ཨ་རིའི་སྐུ་ཚབ་ཚོགས་ཆུང་དེ་ཐའེ་ཝན་ནང་ཆོས་ལུགས་རང་དབང་གི་ཚོགས་ཆེན་ཞིག་གི་ཐོག་ཕེབས་པ་དང་བསྟུན་ཐའེ་ཝན་བོད་ཀྱི་སྐུ་ཚབ་དོན་གཅོད་ཁང་གི་གནས་སྟངས་དང། ཐའེ་ཝན་ནང་གི་བོད་མི་ཚོའི་གནས་སྟངས་སོགས་རྒྱུས་ལོན་གནང་ཆེད་དོན་གཅོད་ཁང་དུ་ཕེབས་ཡོད་འདུག། གསན་མཁན་རྣམ་པ་འདི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ཡིན། བོད་མི་ཚོས་འཛམ་གླིང་གི་སྟོབས་ཆེན་རྒྱལ་ཁབ་ཉི་ཤུའི་ཚོགས་འདུའི་ཐོག་བོད་དོན་གླེང་སློང་བྱེད་དགོས་པའི་འབོད་སྐུལ་དང་རྒྱ་ནག་གཞུང་གིས་བོད་མིའི་ངོ་བོ་རྩ་མེད་གཏོང་བཞིན་པར་ལྡི་ལི་རུ་ངོ་རྒོལ་ལས་འགུལ་སྤེལ་ཡོད་པའི་སྐོར་འདི་གའི་གསར་འགོད་པ་བློ་བྷེ་གིས་བཏང་བའི་གནས་ཚུལ་ཞིག་ལ་གསན་རོགས་གནང། རྒྱ་གར་རྒྱལ་ས་ལྡི་ལིའི་ཁུལ་དུ་སྤྱི་ཟླ་དགུ་པ་གི་ཚེས་པ་དགུ་ནས་བཅུ་གི་བར་རིང་འཛམ་གླིང་ཡར་ཐོན་རྒྱལ་ཁབ་ཁག་ཉི་ཤུ་གི་ཚོགས་ཆེན་སྐོང་བཞིན་པར་བརྟེན། ལྡི་ལིའི་བོད་སྒར་བསམ་ཡས་གླིང་དུ་བོད་ཀྱི་གཞོན་ནུ་ལྷན་ཚོགས་ནས་བཀོད་སྒྲིག་གནང་ནས། ཚོགས་འདུ་དེར་རྒྱ་ནག་གི་སྲིད་བློན་ལིས་ཆང་གིས་རྒྱ་ནག་གཞུང་གི་ཚབ་བྱས་ནས་བཞུགས་བཞིན་པར་བརྟེན། ངོ་རྒོལ་སྐད་འབོད་ཧ་ཅང་ཤུགས་ཆེ་ཟིག་སྤྱི་ཟླ་དགུ་པ་གི་ཚེས་པ་བརྒྱད་ཀྱི་ཉི་མ་སྤེལ་ཡོད་ཅིང། སྐབས་དེར་བོད་ཀྱི་གཞོན་ནུ་ལྷན་ཚོགས་ཀྱི་ཚོགས་གཙོ་མགོན་པོ་དོན་གྲུབ་ལགས་ནས། ལས་འགུལ་འདི་སྤེལ་དོན་ནི་རྒྱལ་ཁབ་ཉི་ཤུ་གི་ཚོགས་ཆེན་གྱི་སྟེང་བོད་དོན་གླེང་སློང་བྱེད་དགོས་པ་དང། རྒྱ་ནག་གཞུང་གིས་བོད་ནང་འགྲོ་བ་མིའི་ཐོབ་ཐང་རྡོག་རོལ་དང་བོད་མིའི་ངོ་བོ་རྩ་མེད་དུ་བཟོ་བཞིན་པ་སོགས་མཚམས་འཇོག་དགོས་པ།

མི་དམངས་འདུ་འཛོམས་དང་འགྲིམ་འགྲུལ་གྱི་མཚམས་འཇོག་གི་བཀོད་རྒྱ་བསྡམས་ཡོད་པ་དང་མཚུངས་སུ། ལྡི་ལི་བོད་སྒར་དུ་ངོ་རྒོལ་སྐད་འབོད་ཀྱི་ལས་འགུལ་སྤེལ་མཁན་ཚོས་བསམ་ཡས་གླིང་གི་སྒོ་རྩ་ནས་མ་གཏོགས་འདུ་འཛོམས་གནང་མི་ཆོག་པ་བཟོས་ཡོད་པར་བརྟེན། བོད་ཀྱི་གཞོན་ནུ་ལྷན་ཚོགས་ཀྱི་ལས་འགུལ་ཀྱང་སྐད་འབོད་གནང་ས་དེ་གར་མཚམས་འཇོག་གནང་དགོས་ཐུག་ཡོད་ཀྱང། སྐབས་དེར་ཚོགས་གཙོ་མགོན་པོ་དོན་གྲུབ་ལགས་ནས། ཚོགས་འདུ་གལ་ཆེན་དེར་རྒྱ་ནག་གཞུང་གིས་ཆ་ཤས་བླངས་ན་མི་འགྲིག་པ་དང། རྒྱ་ནག་གིས་བོད་ནང་ཉིན་འཁྱོལ་ནའང་མཚན་མི་འཁྱོལ་བ་གི་དྲག་གནོན་བྱས་དང་བྱེད་བཞིན་པ།

སོ་སོའི་རྩ་བའི་བླ་མ་རྒྱལ་བ་ཡེ་ཤེས་ནོར་བུའི་གི་སྐུ་པར་སྒྲིག་སྦྱོང་བྱས་པ་ཡིན་པས་ནས་དགེ་བཙོན་ཁང་ནང་ལ་བཙོན་འཇུག་བྱས། བོད་མིའི་ཉེས་མིང་འདུལ་གང་གཅིག་གིས་མ་བྱས་པ་ལ་བརྟེན་བཅས་བྱས་ནས་ད་ལྟ་ཡིན་པས་ནས་དགེ་བཙོན་ཁང་ནང་ལ་ཁྲིམས་ཐག་བཅད་བྱས་ནས་གང་ཅིའི་ཉེས་རྡུང་དང་ཡང་བཙོན་འཇུག་བྱས། བོད་ནང་ལོགས་ལ་ད་རིང་ཁ་སང་བྱིས་པ་ལོ་ལྔ་ཡན་ཆད་ཚང་མ་ལོགས་ལ་རྒྱ་ནག་གཞུང་གིས་མ་འདོད་བཞིན་དུ་གཏན་ཉལ་སློབ་གྲྭའི་ནང་ལ་བླུགས་བཅས་བྱས་ནས་སློབ་གྲྭ་དེ་ཚང་མའི་ནང་ལོགས་ལ་ག་རེ་ལབ་དགོས་རེད་རྒྱ་ནག་གཞུང་གིས་རྒྱ་ཡིག་བསླབ་དགོས་རེད་རྒྱ་ནག་རིག་གཞུང་བསླབ་དགོས་རེད་འདི་འདྲའི་གི་ཐོག་ནས་ཀྱི་སློབ་གསོ་ངན་པ་སྤྲད་བཅས་བྱས་ནས། བསམ་བློའི་ཀྱི་དམིགས་ཡུལ་གཙོ་བོ་དེ་བོད་དེ་དེ་རྒྱ་དེ་བསྒྱུར་ཡ་བོད་མི་དེ་རྒྱ་མི་བསྒྱུར་ཡ་རེད། འཛམ་གླིང་ཡར་ཐོན་རྒྱལ་ཁབ་ཉི་ཤུ་གི་ལྷན་ཚོགས་དེ་སྤྱི་ལོ་གཅིག་སྟོང་དགུ་བརྒྱ་དགུ་བཅུ་གོ་དགུ་གི་ལོ་ནས་འགོ་བཙུགས་ཏེ། ལོ་རེ་བཞིན་རྒྱལ་ཁབ་ཉི་ཤུའི་ཁོངས་གཏོགས་ཀྱི་ས་གནས་ཁག་ཏུ་གནང་བཞིན་པ་དང། སྔ་ལོའི་ལྷན་ཚོགས་དེ་ཧིན་རྡུ་ནི་ཤི་ཡ་གི་ནང་འཚོགས་སྐབས། དམག་འཁྲུག་མཚམས་འཇོག་གནང་དགོས་པའི་ཡུལ་དེའི་སྲིད་འཛིན་ཇོ་ཁོ་ཝི་ཏོ་རྡོ་ལགས་ནས་ཤུགས་ཆེ་གསུངས་ཡོད་ནའང། ཡུ་ཀེ་རན་ནང་གི་དམག་འཁྲུག་ད་དུང་ཡང་མཚམས་འཇོག་བྱེད་མ་ཐུབ་པར་ལྷག་ཡོད་པ་མ་ཟད། འདི་ལོ་ཡང་ཨུ་རུ་སུ་གི་སྲིད་འཛིན་ཕུ་ཀྲིན་དང་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིན་ལྷན་ཚོགས་དེར་ཞུགས་ཀྱི་མེད་པ་དེས། ཚོགས་མི་རྒྱལ་ཁབ་ཕན་ཚུན་གྱི་བར་བསམ་ཚུལ་ཐ་དད་དང་འགལ་ཟླ་མངོན་གསལ་ཅན་ཡོད་པའི་མཚོན་དོན་རེད་འདུག་ཅེས་ཆབ་སྲིད་དབྱེ་ཞིབ་པ་ཚོས་ངོས་འཛིན་གནང་གི་ཡོད་པ་རེད།

ཨ་མེ་རི་ཁའི་སྲིད་འཛིན་ཇོ་བྷའི་ཏེན་ལགས་རྒྱ་གར་ནང་འཚོགས་རྒྱུའི། ཇི་ཉི་ཤུ་ཞེས་པའི་འཛམ་གླིང་གི་དཔལ་འབྱོར་ཡར་རྒྱས་ཀྱི་རྒྱལ་ཁབ་ཉི་ཤུ་གི་ཆེས་མཐོའི་ཚོགས་འདུར་ཕེབས་ཡོད་པ་དང། རྒྱ་གར་གྱི་སྲིད་བློན་ནར་རེན་དར་མོ་དི་ལགས་དང་མཇལ་འཕྲད་ཀྱིས་རྒྱལ་ཁབ་གཉིས་ཀྱི་འབྲེལ་བ་གཏིང་ཟབ་ཏུ་གཏོང་རྒྱུ་ཡིན་འདུག། གཟའ་པ་སངས་ཉིན་འཛམ་གླིང་ཡར་ཐོན་རྒྱལ་ཁབ་ཉི་ཤུ་གི་ཚོགས་ཆེན་མ་འཚོགས་གོང་གི་ཉིན་གཅིག་གི་སྔོན་འདིར། སྲིད་འཛིན་ཇོ་བྷའི་ཏེན་དང་སྲིད་བློན་ནར་རེན་དར་མོ་དི་རྣམ་གཉིས

རྒྱ་ནག་གི་རྒྱུད་གཅིག་ལམ་གཅིག་གི་དངུལ་བུན་གྱི་ལས་འཆར་དེ་ལས་འཛམ་གླིང་དངུལ་ཁང་དང་རྒྱལ་སྤྱིའི་མ་དངུལ་ཐེབས་རྩ་བརྒྱུད་དངུལ་བུན་འཕར་མ་ཨ་སྒོར་ཐེར་འབུམ་ཉིས་བརྒྱ་དངུལ་བུན་སྤྲོད་རྒྱུའི་འཆར་གཞི་ཞིག་མཁོ་འདོན་བྱ་འཆར་ཡོད་སྐོར་གསུངས་འདུག་སྲིད་འཛིན་བྷའི་ཏེན་རྒྱ་གར་དུ་ཇི་ཉི་ཤུ་གི་རྒྱལ་ཁབ་ཁག་གི་ཆེས་མཐོའི་ལྷན་ཚོགས་ཐོག་ཞུགས་རྗེས་བྷི་ཡ་ཏི་ནམ་ལ་ཕེབས་ནས་བྷི་ཡ་ཏི་ནམ་གྱི་འགོ་ཁྲིད་ལ་མཇལ་འཕྲད་ཀྱིས་རྒྱལ་ཁབ་གཉིས་ཀྱི་འབྲེལ་ལམ་སྔར་ལས་ལྷག་པའི་ཡར་རྒྱས་གཏོང་ཆེད་གྲོས་མཐུན་ཆེ་གྲས་ཤིག་འཇོག་རྒྱུའི་འཆར་གཞི་ཡོད་འདུག་རྒྱ་ནག་གིས་ཨ་མི་རི་ཀའི་འོས་འཕེན་པ་རྣམས་དམིགས་འབེན་དུ་བཟུང་ནས་བཅོས་མའི་རིག་ནུས་བཀོལ་ཐུབ་རིགས་བརྒྱུད་འཁྱོག་བཤད་དང་ལྟ་ལོག་གི་གནས་ཚུལ་རྒྱུད་སྤེལ་བྱས་ནས་ཨ་རིའི་འོས་བསྡུའི་ལས་རིམ་ལ་ཐེ་ཇུས་ཀྱི་ཤུགས་རྐྱེན་སྤྲོད་ཐབས་བྱེད་ཀྱི་ཡོད་འདུག། རྒྱ་ནག་གིས AI ཞེས་པའི་བཅོས་མའི་རིག་ནུས་ཀྱིས་བཟོས་པའི་པར་རིས་ལ་བརྟེན་ནས་ཨ་རིའི་འོས་འཕེན་མི་དམངས་ལ་ཤུགས་རྐྱེན་གཏོང་བར་གང་ཐུབ་བྱེད་བཞིན་ཡོད་པ་དང་བེད་སྤྱོད་པའི་ཁྲོད་མགོ་སྐོར་ཐེབས་མཁན་ཇེ་མང་ནས་ཇེ་མང་དུ་འགྲོ་བཞིན་ཡོད་སྐོར Microsoft གིས་བརྗོད་ཡོད་པ Forbes དུས་དེབ་ཀྱིས་ཕྱི་ཚེས་བརྒྱད་ཉིན་གནས་ཚུལ་སྤེལ་འདུག། སྙན་ཐོ་གསར་བ་ཞིག་གི་ནང་དུ་ཨེ་ཤེ་ཡ་ཤར་མའི་གཞི་གྲངས་འཇིགས་སྐུལ་གྱི་ཁྱབ་རྒྱའི་ཚད་དང་ནུས་ཤུགས་རྒྱུན་མི་ཆད་པར་ཇེ་ཆེར་འགྲོ་བཞིན་ཡོད་སྐོར་གོང་ཞུས་ཁེ་ལས་ཁང་དེས་ཉེན་བརྡ་བཏང་བ་དང་བཅས་རྒྱ་ནག་གཞུང་གི་ཁོངས་སུ་གཏོགས་པའི་ཁྲིམས་འགལ་གྱི་དྲ་ཐོག་གསང་འཛུལ་སྒྲིག་འཛུགས་ཀྱིས་ཐོག་མཐའ་བར་གསུམ་དུ་བྱ་འགུལ་དག་ལ་ཤུགས་རྐྱེན་སྤྲོད་ཐུབ་པའི་རང་འགུལ་གྱི་དཔེ་སྐྲུན་གྱི་པར་རིས་རིགས་བཀོལ་སྤྱོད་བྱེད་ཀྱི་ཡོད་སྐོར་དང་བློ་རིག་དེ་ནི་ཆབ་སྲིད་ཚོགས་པ་འདྲ་མིན་གྱི་ཁྱབ་ཁོངས་སུ་འོས་འཕེན་མི་མང་གི་ནང་རིགས་རྒྱུད་དང་དཔལ་འབྱོར། བསམ་བློའི་ལངས་ཕྱོགས་བཅས་ཐད་ནས་རྩོད་རྙོག་སློང་བ་སོགས་ཀྱི་ཆེད་ཡིན་སྐོར་གསལ་འདོན་བྱས་འདུག། རྣམ་པ་ཚོས་གསན་བཞིན་པ་འདི་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་ཡིན། བོད་ཀྱི་གློག་བརྙན་འཁྲབ་ཁྲིད་པ་གྲགས་ཅན་པད་མ་ཚེ་བརྟན་ལགས་ཀྱི་ཤུལ་བཞག་གློག་བརྙན་གསར་བ་གངས་གཟིག་ཞེས་པ་དེ་བྷེ་ནཱ་སི་རྒྱལ་སྤྱིའི་གློག་བརྙན་དུས་སྟོན་ཐེངས་བརྒྱད་ཅུ་བའི་ཐོག་གཟིགས་འབུལ་བྱས་ཡོད་པའི་སྐོར་སྟག་ལྷ་རྒྱལ་གྱིས་གནས་ཚུལ་ཕྱོགས་བསྒྲིགས་ཞུས་པ་ཞིག་ལ་གསན་རོགས་གནང།
དེ་ཡང་ཟླ་དགུ་བའི་ཚེས་དྲུག་ཉིན་བོད་ཀྱི་གློག་བརྙན་འཁྲབ་ཁྲིད་པ་གྲགས་ཅན་སྐུ་ཞབས་པད་མ་ཚེ་བརྟན་གྱི་ཤུལ་བཞག་བོད་སྐད་གློག་བརྙན་དགུ་བ་གངས་གཟིག་ཡོ་རོབ་ཨི་ཁྲ་ལི་རྒྱལ་ཁབ་ཀྱི་སྐད་གྲགས་ཆེ་བའི་ཝི་ན་སི་རྒྱལ་སྤྱིའི་གློག་བརྙན་དུས་སྟོན་ཐེངས་བརྒྱད་ཅུ་པར་གཟིགས་འབུལ་གནང་ཡོད་པ་དང་པད་མ་ཚེ་བརྟན་གྱི་བུ་གློག་བརྙན་གངས་གཟིག་གི་འཛིན་སྐྱོང་འཁྲབ་ཁྲིད་པ་འཇིགས་མེད་འཕྲིན་ལས་དང་གློག་བརྙན་འཁྲབ་སྟོན་པ་གཙོ་བོ་སྦྱིན་པ་དང་རྒྱ་རིགས་ཞུང་ཞེན་ཆི་ཚེ་བརྟན་བཀྲ་ཤིས་སོགས་གཟིགས་འབུལ་བྱེད་སའི་ལི་ཌོ་གློག་བརྙན་ཁང་དུ་ཡོང་ནས་འཛམ་གླིང་གང་སའི་ལྟད་མོ་བ་སྟོང་ཕྲག་གཅིག་ལྷག་ལ་མཇལ་མོལ་གནང་ཡོད་པ་དང་གློག་བརྙན་མཇུག་རྫོགས་རྗེས་ལྟད་མོ་བ་ཚོས་དུས་ཡུན་རིང་པོར་ཐལ་མོ་བརྡབས་ནས་དགའ་བསུ་བྱས་འདུག་གངས་གཟིག་ནི་པདྨ་ཚེ་བརྟན་གྱི་གློག་བརྙན་ཐར་ལོ་དང་ལག་དམར་དབུགས་ལྒང་གི་རྗེས་སུ་བི་ན་སི་གློག་བརྙན་དུས་སྟོན་དུ་ཚུད་པའི་གློག་བརྙན་བཞི་བ་དེ་ཡིན་གློག་བརྙན་འདི་བཞིན་ལོ་གསུམ་གྱི་རིང་བཟོ་སྒྲིག་གནང་བ་དང་གློག་བརྙན་དེ་བརྒྱུད་ནས་པདྨ་ཚེ་བརྟན་ལགས་ཀྱིས་མི་དང་སྤྱི་ཚོགས་རིག་གནས་དང་དད་འདུན་སོགས་གཏིང་ཟབ་ས་ནས་བསམ་བློ་བཏང་ཡོད་པ་རེད། གངས་གཟིག་གློག་བརྙན་ཐོག་དང་པོར་གཟིགས་འབུལ་གྱི་མཛད་སྒོའི་སྐབས་འཇིགས་མེད་འཕྲིན་ལས་ཀྱིས་ཁོང་གི་ཨ་ཕ་པདྨ་ཚེ་བརྟན་གྱི་གློག་བརྙན་ཐད་ཀྱི་ལྟ་ཚུལ་ཁ་ཤས་ཤིག་ཞུས་ཡོད་པ་དང། ངའི་ཨ་ཕའི་བོད་སྐད་གློག་བརྙན་ཐོག་མ་ལྷིང་འཇགས་ཀྱི་མ་ཎི་རྡོ་འབུམ་ནས་གངས་གཟིག་བར་གློག་བརྙན་ཚང་མས་བོད་མིའི་འཚོ་བ་དང་རིག་གནས་གླེངས་ཡོད་པ་དང་ལྷག་པར་དུ་དེང་རབས་དཔལ་ཡོན་གྱིས་བོད་མིའི་འཚོ་བ་དང་རིག་གནས་བསམ་བློ་གཏོང་ཕྱོགས་བཅས་ལ་ཐེབས་པའི་འགྱུར་ལྡོག་དང་སིམ་འཛུལ་མཉམ་བསྲེས་བཅས་པ་སྒྱུ་རྩལ་གྱི་ལམ་ནས་སྟོན་ཐབས་གནང་ནས་ཨ་ཕ་ལགས་ཀྱིས་ཁོང་གི་གློག་བརྙན་ལ་ལྟ་མཁན་ཚང་མར་ཐག་ཉེ་ས་ནས་བོད་ཀྱི་སྤྱི་ཚོགས་ངོ་མ་ཞིག་བསྟན་ཡོད་དེ་ནི་གལ་ཆེ་ས་དེ་ཡིན་ལ ووكا لوهنين نو زون كن سي رجينزم شيغي وي چاان يين شي سون سون ساي جان تا کان داو ده شي نان و مين 可能藏人生活的一些改变和渗入融合在一起， 然后才将他看到的藏地能够近距离的传递给每一个看到他片子的人。 所以我觉得这是他的电影最重要的部分， 也是对于现在做藏族电影的人来说最需要传承的部分。

བར་སྐབས་གློག་བརྙན་གངས་གཟིག་ནང་སྟོང་ལ་ཉེ་བའི་གངས་གཟིག་གམ་ཡང་ན་གསའ་ཞིག་གིས་ཞག་གཅིག་ལ་ལུག་དགུ་བསད་པ་རྒྱབ་ལྗོངས་བྱས་ཏེ་མི་རྣམ་པས་གསའ་ཡིས་ལུག་བསད་པའི་གནད་དོན་ཐད་ཀྱི་ལྟ་ཚུལ་དང་ཀུན་སློང་མངོན་པར་བཏོན་ཡོད་པ་དང། ལུག་ར་ནང་ལྷུང་བའི་གསའ་དེ་གསོད་དགོས་སམ་ཡང་ན་ཚེ་ཐར་ལ་གཏོང་དགོས། གནད་དོན་དེའི་ཐད་མི་མི་འདྲ་བ་རེ་རེར་གནས་ལུགས་དང་རྒྱུ་མཚན་བཤད་རྒྱུ་ཡོད་ནའང་གནད་དོན་དེ་འགལ་ཟླའི་སྣ་འདྲེན་འདྲ་བོ་ཞིག་ཆགས་ཡོད་པའི་སྐོར་བསྟན་ཡོད། ཉམས་འགྱུར་གྱི་ཆ་ནས་གངས་གཟིག་གིས་མུ་མཐུད་ནས་པདྨ་ཚེ་བརྟན་གྱི་ཐུན་མོང་མ་ཡིན་པའི་མཛེས་དཔྱོད་རིག་པའི་རྒྱུན་བཟུང་ཡོད་ལ་རྨི་ལམ་དང་འདྲ་ལ་སྙན་ངག་དང་ཡང་འདྲ། ཚོས་གཞི་གི་ཆ་ནས་དཀར་བོ་ནག་པོ་འདྲེས་མ་ཡིན་ཞིང་དངོས་ཡོད་དང་དངོས་ཡོད་ལས་བརྒལ་བ་གཉིས་བར་མཚམས་མེད་པར་གཞི་གཅིག་གི་སྟེང་སྦྲེལ་ཡོད་པ་རེད། དེ་མིན་གློག་བརྙན་གངས་གཟིག་ནི་བཟོ་ལས་ཆུ་ཚད་མཐོ་ཤོས CG ཡི་ལག་རྩལ་བཀོལ་བའི་བརྩམས་ཆོས་དེ་ཡང་ཡིན། གློག་བརྙན་གངས་གཟིག་བཟོ་སྐྲུན་བྱེད་ཡུལ་ནི་མདོ་སྨད་མགོ་ལོག་རྨ་སྟོད་ཀྱི་སྟོང་རི་མཚོ་ནག་གི་ཉེ་འདབས་ཡིན། གློག་བརྙན་གཟིགས་འབུལ་གྱི་རྗེས་སུ་ལྟད་མོ་བ་ཚོས་པད་མ་ཚེ་བརྟན་གྱི་གློག་བརྙན་འདིས་མི་དང་རང་བྱུང་མི་དང་སྤྱི་ཚོགས་མི་དང་མིའི་འབྲེལ་བའི་རིན་ཐང་ལ་བསམ་བློ་གཏོང་རྒྱུ་ཡོད་པ་ཞིག་བསྐྲུན་སོང་ཞེས་གདེང་འཇོག་བྱས་ཡོད་པ་རེད། བོད་ཀྱི་གློག་བརྙན་འཁྲབ་ཁྲིད་པ་གྲགས་ཅན་དང་རྩོམ་པ་པོ་གྲགས་ཅན་པད་མ་ཚེ་བརྟན་ལགས་ཀྱིས་འདས་པའི་མི་ལོ་བཅོ་ལྔའི་ནང་སྔ་གཞུག་ཏུ་བོད་སྐད་གློག་བརྙན་ལྷིང་འཇགས་ཀྱི་མ་ཎི་རྡོ་འབུམ་དང་འཚོལ། ཁྱི་རྒན། གཡང་མདའ། ཐར་ལོ། ལག་དམར། དབུགས་ལྒང། གསའ། སེང་སྤང་བྲག་བཅས་བཟོ་སྐྲུན་གནང་ཡོད། ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཟླ་ལྔ་བའི་ཚེས་བརྒྱད་ཉིན་སྐུ་ཞབས་པད་མ་ཚེ་བརྟན་ལགས་སྙུང་གཞིས་རྐྱེན་པས་བོད་ཀྱི་རྒྱལ་ས་ལྷ་ས་རུ་སྐུ་གཤེགས། དགུང་གྲངས་ལྔ་བཅུ་ང་བཞི་རེད།
གསན་མཁན་རྣམ་པ་ང་རྡོ་རྗེ་མཚོ་ཡིན། དེ་རིང་གི་བུད་མེད་དང་སྤྱི་ཚོགས་ཀྱི་ལེ་ཚན་ནང་དུ། ཉིས་སྟོང་ཉེར་གཉིས་ལོའི་བོད་རང་སྐྱོང་ལྗོངས་ཀྱི་སྦྲུམ་མ་དང་བྱིས་པ་འཆི་སྐྱོན་གྱི་གྲངས་ཚད་དེ་རྒྱ་ནག་རྒྱལ་ཡོངས་ཀྱི་ཆ་སྙོམས་གྲངས་ཚད་ལས་ཧ་ཅང་མཐོན་པོར་སླེབས་ཡོད་པ་དང། འབྲེལ་ཡོད་དཔྱད་བརྗོད་པས་དེ་ནི་བོད་མིར་འདྲ་མཉམ་གྱི་ཐོབ་ཐང་དང་མཐུན་རྐྱེན་མེད་པ་གསལ་བོར་བསྟན་པ་ཞིག་རེད་ཅེས་གསུངས་ཡོད་པ་སོགས་ངས་ཕྱོགས་བསྒྲིགས་བྱས་པ་ཞིག་ལ་གསན་རོགས་གནང། སྤྱི་བདེའི་གསན་མཁན་རྣམ་པ་སྐུ་ཁམས་བཟང། ང་བུད་མེད་དང་སྤྱི་ཚོགས་ཀྱི་ལེ་ཚན་འདི་གཙོ་སྐྱོང་བྱེད་མཁན་རྡོ་རྗེ་མཚོ་ཡིན། ད་ལོའི་ཕྱི་ཟླ་ལྔ་བའི་ཚེས་སོ་གཅིག་ཉིན་རྒྱ་ནག་གི་རྒྱལ་ཁབ་འཕྲོད་བསྟེན་བདེ་ཐང་ལས་ཁང་གི་མ་བུ་སྡེ་ཚན་གྱི་འགན་འཛིན་སུང་ལི་ཡིས།

ཝུ་སུ་ཡི་ཞང་ཨར་ཐུང་སི་བང་ལི། ཤང་ཅང་ཀྲི། ཆན་ཧྥིན་ཀྲི་ལིའུ་ཏེན་པ། ཁོ་མོས་བརྗོད་དོན། ཉིས་སྟོང་ཉེར་གཉིས་ལོར་རྒྱལ་ཡོངས་ཀྱི་སྦྲུམ་མ་འཆི་སྐྱོན་གྱི་ཚད་དེ་འབུམ་གཅིག་གི་ནང་བཅོ་ལྔ་ཡན་ཟིན་ཡོད་པ་དང་ཕྲུ་གུ་དམར་འབྱར་འཆི་སྐྱོན་གྱི་ཚད་སྟོང་ཆ་གི་བཞི་ཚེག་དགུ་ཟིན་ཡོད་ལ། ལོ་ལྔ་མན་གྱི་བྱིས་པ་འཆི་སྐྱོན་གྱི་ཚད་སྟོང་ཆ་གི་དྲུག་ཚེག་བརྒྱད་ཟིན་ཡོད་ཅེས་གསལ་བསྒྲགས་བྱས་ཡོད་པ་རེད། ཡང་ཉེ་སྔོན་ཕྱི་ཟླ་བདུན་པའི་ཚེས་བཅུ་གཅིག་ཉིན་བོད་ལྗོངས་ཉིན་རེའི་ཚགས་པར་གིས་སྤེལ་བའི་གནས་ཚུལ་ནང་ཉིས་སྟོང་ཉེར་གཉིས་ལོར་བོད་རང་སྐྱོང་ལྗོངས་ཡོངས་ཀྱི་སྦྲུམ་མ་འཆི་སྐྱོན་གྱི་གྲངས་ཚད་དེ་འབུམ་གཅིག་གི་ནང་བཞི་བཅུ་ཞེ་ལྔ་ཚེག་བརྒྱད་ཟིན་ཡོད་པ་དང་ཕྲུ་གུ་དམར་འབྱར་འཆི་སྐྱོན་གྱི་གྲངས་ཚད་དེ་སྟོང་ཆ་གི་བདུན་ཚེག་ལྔ་ཙམ་ཡིན་ཞིང། ཡང་ལོ་ན་ལྔ་མན་གྱི་བྱིས་པ་འཆི་སྐྱོན་བྱུང་བའི་གྲངས་ཚད་སྟོང་ཆ་གི་བརྒྱད་ཚེག་བཞི་ལྔ་ཙམ་ཟིན་ཡོད་ཅེས་སོགས་བཀོད་འདུག།

ད་འདི་གིས་ག་རེ་མཚོན་དགོས་རེད་ཟེར་ན་རྒྱ་ནག་དམར་ཤོག་གི་དབང་སྒྱུར་འོག་ནས་ཨ་ནི་ད་ལྟ་མི་ཚང་མ་འདྲ་མཉམ་མ་ཡིན་པ། མི་ཚང་མ་གི་ཐོབ་ཐང་མ་འདྲ་ཡ། མི་ཚང་མ་གི་འཚོ་གནས་གི་ཆ་རྐྱེན་དེ་འདྲ་མཉམ་མིན་པ། ད་རྒྱལ་ཁབ་གཅིག་གི་འོག་ནས་སྤྱི་སྟངས་དབུ་ཞིག་གི་ཁྱད་པར་དེ་ཚིག་དེ་ཚིག་དེ་ཡོད་རེད་དེ་ལ་འདི་འདྲ་གི་ཆེན་པོ་བྱུང་ཡོད་ཡ་ད་ཕལ་ཆེར་རྒྱ་ནག་མི་ཐབས་ད་ཡོད་ཀྱི་མ་རེད་བསམ་གི། རྒྱ་ནག་གཞུང་འབྲེལ་གྱི་གནས་ཚུལ་གཞིར་བཟུང་ན་ཉིས་སྟོང་ཉེར་གཉིས་ལོར་སྔར་བཞིན་བོད་ནང་གི་སྦྲུམ་མ་དང། བྱིས་པ་དམར་འབྱར་འཆི་སྐྱོན་གྱི་གྲངས་འབོར་དང་རྒྱ་ནག་རྒྱལ་ཡོངས་ཀྱི་ཆ་སྙོམས་གྲངས་ཚད་དབར་ཁྱད་པར་ཆེན་པོ་ཡོད་པ་མ་ཟད་ཡར་རྒྱས་ཅན་གྱི་ཧྲང་ཧའེ་ནང་ཉིས་སྟོང་ཉེར་གཅིག་ལོར་སྦྲུམ་མ་འཆི་སྐྱོན་གྱི་ཚད་འབུམ་གཅིག་གི་ནང་ནས་གཅིག་ཚེག་དྲུག་ཟིན་ཡོད་པ་དང་བྱིས་པ་དམར་འབྱར་འཆི་སྐྱོན་གྱི་ཚད་སྟོང་ཆ་གཉིས་ཚེག་གསུམ་ཡིན་འདུག། གཞན་ཡང་གོང་ཞུས་བོད་ལྗོངས་ཉིན་རེའི་ཚགས་པར་གྱིས་བཏོན་པའི་གནས་ཚུལ་ནང་དུ་བོད་རང་སྐྱོང་ལྗོངས་ནང་སྨན་ཁང་དུ་བྱིས་པ་སྐྱེས་པའི་ཚད་གཞི་བརྒྱ་ཆ་གི་དགུ་བཅུ་གོ་བརྒྱད་ཡན་ཟིན་ཡོད་པ་བཀོད་འདུག་ལ། དེ་ལྟར་ཡིན་ན་སྨན་ཁང་དེ་དག་གིས་བོད་པའི་སྦྲུམ་མ་དང་བྱིས་པ་རྣམས་ཀྱི་ཚེ་སྲོག་སྐྱོབ་ཐུབ་ཀྱི་མེད་པའི་རྒྱུ་མཚན་གང་ཡིན་ཐད་སངས་རྒྱས་སྐྱབས་ལགས་ཀྱིས་དྲིས་ལན་གནང་དོན།
ད་དེ་གི་སྨན་ཁང་ཟེར་ཡ་དེ་གི་ཚད་གཞི་དང་དེ་གི་ཆ་རྐྱེན་དང་དེ་གི་གནས་ཚད་དེ་ག་འདྲ་ཅིག་ཡིན་ན་ད་གསལ་བོ་ཞིག་མཚོན་ཡོད་རེད་པ། ད་རྒྱ་ནག་གཞུང་གིས་སྨན་ཁང་ཡོད་རེད་ཟེར་ན་གྲངས་ཀ་ནང་ན་ཡོད་རེད། དེ་གི་སྨན་པ་དང་སྨན་ཞབས་དང་དེ་གི་སྨན་གྱི་ཆ་རྐྱེན་དང་འཕྲུལ་ཆས་ཀྱི་ཆ་རྐྱེན་དེ་ད་རྒྱ་ནག་དང་ཧ་ཅང་ཁྱད་པར་ཆེན་པོ་ཤོར་ཡོད་ཡ་དེ་གསལ་བོ་རེད། དེ་འདྲའི་སྒང་ལ་ད་འདིར་ག་རེ་བཤད་དགོས་རེད་ཟེར་ན་ད་རྒྱ་ནག་གཞུང་གི་དྲིལ་བསྒྲགས་བྱེད་བཞིན་པའི་ད་རྒྱ་ནག་གི་བོད་བཙན་བཟུང་བྱས་ནས་ད་ཁོ་རང་ཚོ་གི་བཅིངས་འགྲོལ་ཐོབ་ནས་ལོ་བདུན་བཅུ་ལྷག་གི་ནང་ལོགས་ནས་ཡར་རྒྱས་གནམ་ས་གི་བར་དེ་ཡར་རྒྱས་དེ་འདྲ་སོང་ཡོད་ཟེར་ཡ་དེ་ད་དྲིལ་བསྒྲགས་རང་ད་སྐྱག་རྫུན་རྫུན་བཤད་གི་ཡོད་ཡ་དེ་ཁོ་རང་ཚོ་གིས་བཏོན་ཡ་གི་གྲངས་འབོར་དེའི་གི་སྒང་ནས་ད་གསལ་བོ་མཚོན་གི་འདུག་བ།
གོང་ཞུས་བོད་ལྗོངས་ཉིན་རེའི་ཚགས་པར་གྱི་གནས་ཚུལ་དེའི་ནང་བཀོད་པར། ཉེ་བའི་ལོ་ཤས་རིང་བོད་རང་སྐྱོང་ལྗོངས་ཀྱི་མ་བུའི་བདེ་ཐང་ཞབས་ཞུའི་མ་ལག་འཐུས་ཚང་དུ་བཏང་སྟེ་རྒྱལ་ཁབ་དང་རང་སྐྱོང་ལྗོངས་བཅས་ཀྱིས་སྔ་རྗེས་སུ་མ་དངུལ་སྒོར་ས་ཡ་དྲུག་བརྒྱ་ར་དགུ་བཅུ་གོ་བརྒྱད་བཏང་ཡོད་པ་དང་ལྷོ་ཁ་དང་ཉིང་ཁྲི། ཆབ་མདོ། ནག་ཆུ། མངའ་རིས། རྒྱལ་རྩེ། གྲོ་མོ་སོགས་སུ་རྫོང་རིམ་པའི་མ་བུའི་བདེ་སྲུང་ས་ཚིགས་འཛུགས་སྐྲུན་བྱེད་པར་འགན་ལེན་བྱས་ཡོད་ལུགས་སོགས་བསྒྲགས་ཡོད་པ་རེད། ཡང་དེའི་ཐད་སངས་རྒྱས་སྐྱབས་ལགས་ཀྱིས་རྒྱ་ནག་གཞུང་གིས་སྔོན་མ་ནས་བོད་ལ་རོགས་སྐྱོར་ཆེད་སྒོར་མོ་ས་ཡ་མང་པོ་བཏང་ཡོད་ཚུལ་ཁྱབ་བསྒྲགས་བྱེད་མཚམས་བཞག་མེད་མོད་དོན་དངོས་ཐོག་བོད་མིར་རོགས་དངུལ་ཆ་ཚང་ཐོབ་ཀྱི་མེད་པའི་དཔྱད་བརྗོད་གནང་སོང།
རྒྱ་ནག་གཞུང་གིས་ད་ལོ་རེ་རེ་ལ་རྦད་དེ་སྒོར་མོ་དུང་ཕྱུར་མང་པོ་བཏང་ནས་བོད་ཀྱི་འཚོ་བ་ཡར་རྒྱས་བཏང་ཡ་དང་གཞུང་འབྲེལ་གྱི་དེ་འདྲ་ལྟར་འགྲོ་སོང་བཏང་གི་ཡོད་སྐོར་རེད་དེ་ནས་ཞིང་ཆེན་མང་པོ་ལ་འབོད་སྐུལ་བྱས་ནས་བོད་ལ་རོགས་སྐྱོར་བྱས་ནས་ཨ་ནི་འགྲོ་སོང་མང་པོ་བཏང་གི་ཡོད་ཞེས་བཤད་བསྡད་ཡོད་རེད། དེ་རིང་ལ་རང་དངུལ་དེ་ཚོས་ག་རེ་བྱེད་ཀྱི་ཡོད་རེད། ད་དེའི་འགྲོ་སོང་དེ་ག་བ་བཏང་གི་ཡོད་རེད་ཟེར་ཡ་འདི་ཚོས་ད་དྲི་བ་མང་པོ་ཞིག་སླེབས་ཡོང་གི་འདུག་ད་མ་དངུལ་བཏང་ཡག་གི་འགྲོ་སོང་དེ་ག་བ་འགྲོ་གི་ཡོད་རེད་ཟེར་ཡ་དེ། པཎ་ཆེན་རིན་པོ་ཆེ་གི་གསུང་བཤད་ཅིག་ཡིག་ཐོག་ཕེབས་ཆོག་ཅིག་འདུག་པཎ་ཆེན་རིན་པོ་ཆེ་སྔོན་མ་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་གཅིག་ཟླ་དགུ་བའི་ཚེས་ཉི་ཤུ་རྩ་གསུམ་གྱི་ཉིན་མ་ལ།

ད་ངས་དེའི་རྒྱུན་དུ་དཔེ་མཚོན་བཞག་ཡ་དེ་ལག་པ་གཡས་པ་ནས་ནང་ལོག་བ་དངུལ་འདི་ཚོ་སྤྲད་ཡ་ཡིན་ཟེར་ཞིང་ཨ་ནི་ལག་པ་གཡས་པ་གིས་གཡོན་པ་སྤྲད་རེད་ཨ་ནི་གཡོན་པ་ཕྱིར་ཁོའི་ལག་པ་མི་དང་ཕར་སྤྲད་ཡོད་མ་རེད་ཟེར་ཡ་དེ་རེད་ད་དབུས་གཞུང་གི་འགྲོ་སོང་དེ་འདྲ་ཅིག་གཏང་གི་ཡོད་ཟེར་ཏེ་དངུལ་དེ་ཚོ་ཚང་མ་ཡང་བསྐྱར་རྒྱ་ནག་གི་དཔོན་རིགས་དང་རྒྱ་ནག་གི་ལས་བྱེད་ལག་པ་རག་ནས་ཕྱིར་རྒྱ་ནག་མར་སོང་ཡོད་བ་མ་གཏོགས་བོད་གི་ས་ཁུལ་ན་དངུལ་དེ་ཚོ་བསྡད་ཡོད་བ་མ་རེད་ད་དེ་གསལ་བོ་འདྲ་བོ་ཅིག་རེད། གཞན་ཡང་སངས་རྒྱས་སྐྱབས་ལགས་ཀྱིས་རྒྱ་ནག་གཞུང་གི་ཁྱབ་བསྒྲགས་དེ་རིགས་ཁྲོད་ཀྱི་གྲངས་འབོར་དེ་དག་ནི་གྲངས་ཀ་ངོ་མ་ཡིན་མིན་ཡིད་ཆེས་རུང་བ་ཞིག་མིན་སྐོར་གྱི་དགོངས་ཚུལ་གསུངས་སོང། རྒྱ་ནག་གི་འདོན་རྒྱུའི་གྲངས་འབོར་འདི་ཚོ་གལ་ཏེ་ཡིད་ཆེས་བྱེད་ཆོག་ཡ་དང་དེ་ཚད་ལྡན་ཡིན་པ་དང་དེ་ཡང་དག་པ་རེད་བས་ཟེར་ན་ད་དེ་ཡང་དྲི་བ་ཆེན་པོ་ཅིག་ཆགས་བསྡད་ཡོད་རང་བཞིན་གྱིས་རྒྱ་ནག་གཞུང་གིས་གྲངས་ཀ་ག་རེ་ཅིག་ཐོན་ན་ཐ་ན་མི་འབོར་ཞིབ་བཤེར་གྱི་གྲངས་ཀ་དེ་ཡང་ཁོ་རང་ཚོ་གི་ཆབ་སྲིད་ཀྱི་དགོས་མཁོ་ནང་བཞིན་ཨ་ནི་ཁོ་རང་ཚོ་གི་རྫུན་བཟོ་མང་པོ་ཅིག་བྱེད་ཀྱི་ཡོད་རེད། དེ་ག་ནང་བཞིན་ད་ལྟ་གི་ད་བོད་རང་སྐྱོང་ལྗོངས་ནང་ལོགས་ཀྱི་སྐྱེ་དམན་སྦྲུམ་མ་གི་གྲོངས་ཚད་དེ་དང་ཨ་ནི་བུ་གུ་གི་གྲོངས་ཚད་དེ་ནི་ལོ་ལྔ་གི་མ་འདེབས་ཀྱི་བུ་གུ་གྲོངས་ཚད་ཀྱི་བརྒྱ་ཆ་གི་གྲངས་ཀ་དེ་ཚོ་ཡང་ཧ་ཅང་གི་དོགས་པ་ཟ་དགོས་ཡག་གི་གནས་སྟངས་ཅིག་ཆགས་ཡོད་པ་རེད་བསམ་གྱི་འདུག་དེ་འདི་ག་ལ་ད་རྒྱ་ནག་གི་གཞུང་འབྲེལ་གྱི་ཨ་ནི་གྲངས་ཀ་ག་རེ་ཐོན་ཡོད་ན་དེའི་ནང་ལོགས་ལ་ལྷད་ཆེན་པོ་ཡིན་པ་ད་འཛམ་གླིང་གི་ཡོངས་གྲགས་འདྲ་བོ་རེད་དེ་འདི་ག་ལ་ད་རྒྱ་ནག་གཞུང་གིས་ཡར་རྒྱས་སོང་ཡག་གི་གྲངས་འབོར་དེ་ཚོ་ཉུང་བ་དེ་ཚོ་མཐོ་རུ་རྫུན་བཟོ་བྱེད་ཀྱི་ཡོད་རེད། དེ་ནས་གྲོངས་ཡ་དང། གནོད་སྐྱོན་བྱུང་ཡ་གྲངས་འབོར་དེ་ག་དུས་ན་ནི་ཉུང་རུ་བཟོ་གི་ཡོད་ད་དེ་གསལ་བོ་འདྲ་བོ་གཅིག་རེད་དེ་འདི་གང་ལ་ད་དེ་འདྲ་ཡིན་ན་ཡང་རྒྱ་ནག་གཞུང་གི་སྤྲད་རྒྱུ་གི་གྲངས་འབོར་འདིའི་སྒང་ནས་བལྟས་སོང་ན་ཡང་ད་ང་ཚོ་གསལ་བོ་ཤེས་ཡ་དེ་རྒྱ་ནག་རྒྱལ་ཡོངས་ཀྱི་ཆུ་ཚད་དང་གནས་ཚད་དང་ཨ་ནི་བོད་རང་སྐྱོང་ལྗོངས་ཀྱི་གནས་ཚད་གཉིས་ལ་ཁྱད་པར་ཆེན་པོ་ཞིག་ཡོད་ཡ་དེ་གསལ་བོ་རེད་ད་དེ་འདྲ་གི་ཁྱད་པར་དེ་ག་རེ་བྱས་ཤོར་སོང་བ་རེད་ཟེར་ད་དེ་རྒྱ་ནག་གཞུང་གི་དབང་སྒྱུར། ད་ཁོ་རང་ཚོ་གིས་བྱེད་བཞིན་པའི་གྲངས་ཉུང་མི་རིགས་ཀྱི་ས་ཁུལ་དེ་ཚོ་ལ་ཨ་ནི་དོན་ལྡན་པའི་ཡར་རྒྱས་སོང་མེད་ཡ་དང་འཛུགས་སྐྲུན་བྱེད་ཡ་དང་ཡར་རྒྱས་བྱེད་ཡ་དེ་ཕྱི་རྣམ་པ་ཅན་ཡིན་པ་མ་གཏོགས་དོན་དངོས་སུ་མི་མང་གི་འཚོ་བ་དང་མི་མང་གི་བདེ་སྡུག་དེ་ལ་འགྱུར་བ་སོང་མེད་ཡ་དེ་གསལ་བོ་མཚོན་གྱི་ཡོད་རེད་བསམ་གི། གཞན་ཡང་རྒྱ་ནག་གི་བདེ་ཐང་དོ་དམ་རིག་པའི་དུས་དེབ་ཅེས་པས་ཁྱབ་སྤེལ་བྱས་པའི་གནས་ཚུལ་ཞིག་གི་ནང་དུ་ཉིས་སྟོང་དགུ་ལོར་བོད་རང་སྐྱོང་ལྗོངས་ནང་སྦྲུམ་མ་འབུམ་གཅིག་གི་ནང་འཆི་སྐྱོན་གྲངས་ཀ་ཉིས་བརྒྱ་ར་སུམ་ཅུ་སོ་གཉིས་ལྷག་ཟིན་ཡོད་པ་དང་དེ་ནི་རྒྱལ་ཡོངས་ཀྱི་གྲངས་ཚད་མཐོ་ཤོས་དེ་ཆགས་ཡོད་པ་དང་ཡང་ཅང་སུའུ་ཞིང་ཆེན་ནང་སྦྲུམ་མ་འབུམ་གཅིག་གི་ནང་ནས་ལྔ་ཡན་ཙམ་འཆི་སྐྱོན་བྱུང་ཡོད་པས་དེ་གཉིས་བར་ལྡབ་བཞི་བཅུ་ཞེ་ལྔ་མ་ཟིན་ཙམ་གྱི་ཁྱད་པར་ཤོར་ཡོད་པ་གསལ་འདོན་བྱས་འདུག་ལ། ཡང་ཉིས་སྟོང་ཉི་ཤུ་ལོར་མུ་མཐུད་བོད་རང་སྐྱོང་ལྗོངས་ནི་རྒྱ་ནག་རྒྱལ་ཡོངས་ཀྱི་སྦྲུམ་མ་འཆི་སྐྱོན་གྱི་གྲངས་ཀ་མང་ཤོས་དེ་ཆགས་ཡོད་སྐོར་གཞུང་འབྲེལ་གནས་ཚུལ་ནང་བཀོད་འདུག་གསན་མཁན་རྣམ་པ་ཐེངས་འདིའི་བུད་མེད་དང་སྤྱི་ཚོགས་ཀྱི་ལེ་ཚན་རྒྱང་སྲིང་བྱས་ཟིན་པ་ཡིན་ཁྱེད་རྣམ་པས་གསན་པར་བཀའ་དྲིན་ཆེ་ད་བདེ་མོ་བྱོས། གསན་མཁན་རྣམ་པ་ཚོ། འདི་ག་ཨ་མི་རི་ཀའི་རྒྱལ་ས་ཝཱ་ཤིན་ཏོན་དུ་རྟེན་གཞི་བྱས་ཡོད་པའི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཨ་མདོའི་སྐད་ཀྱི་ལས་རིམ་རྒྱང་བསྲིང་བྱས་ཚར་བ་ཡིན། དེ་རིང་གི་ལས་རིམ་འདིའི་རྩོམ་སྒྲིག་འགན་འཁུར་བ་དཔལ་ལྡན་རྒྱལ་ལགས་དང། ཚེ་བརྟན་རྣམ་རྒྱལ་ལགས་དང། རིག་ལྡན་སྒྲོལ་མ་ལགས་དང། རྡོ་རྗེ་དགྲ་འདུལ་ལགས་དང། བཀྲ་ཤིས་དབང་ཕྱུག་ལགས་དང། དོན་གྲུབ་རྣམ་རྒྱལ་ལགས་དང།